ད་དེ་རིང་འདི་ནི་པ་ཡིན་ད་དེ་དག་གི་ངེས་པ་བཤད་པ་ཟེར་དེ་རེད། ད་དེ་དག་གི་ངེས་པ་བཤད་པ་ལབ་ན་སྒྲ་བཤད་པ་ཟག་པ་ལབ་ན་ག་རེ་ལ་གོ་བ་རེད། ཆུ་བོ་ལབ་ན་ག་རེ་ལ་གོ་བ་རེད་སྦྱོར་བ་ཟེར་ན་ག་རེ་ལ་གོ་བ་རེད་གསལ་སྦྱོར་བ། དེ་ནི་ང་རང་ཚོ་ག་བ་རེད་ཚིག་འདི་འདོད་ཆགས་ཆུ་བོ་བཞིའི་རྒྱུན་གྱིས་ཁྱེར་བཟློག་དཀའ་ལས་ཀྱི་འཆིང་བ་དམ་པོས་བསྡམས། ལམ་གཙོ། ཨོ་ལམ་གཙོ་རྣམ་གསུམ་ལ་གཅིག་ཡོད་བ། ཨོ་ད་འདི་ཚོ་བྲིས་དེ་རེད་བ་བ་དེ་རེད། ད་དེ་དག་གི་ངེས་པ་བཤད་པ་ནི་ལབ། ཅི་ཡི་ཕྱིར་ཉོན་མོངས་དེ་དག་ལ་ཕྲ་རྒྱས་ལ་སོགས་པ་ཞེས་བྱ་ཞེ་ན། ད་ཅི་དང་བྱས་ན་ང་ཚོ་ཕྲ་རྒྱས་ལབ་ཀྱི་རེད། ཟག་པ་ལབ་ཀྱི་རེད་ཆུ་སྦྱོར་ལབ་ཀྱི་རེད་ཉེར་ལེན་ལབ་ཀྱི་རེད་ལབ་ཀྱི་རེད་བ། འོ་ད་ལབ་དགོས་པའི་རྒྱུ་མཚན་ག་རེད་ལབ་བར། གང་གི་ཕྱིར་ཉོན་མོངས་པ་དེ་དག་རྟོགས་པར་དཀའ་བས་ཕྲ་བ་དང། ཐོག་མ་མེད་པ་ནས་ཐོབ་པ་དང་རྗེས་སུ་འབྲེལ་བ་དང་དམིགས་པ་དང་མཚུངས་ལྡན་རྣམ་པ་གཉིས་ཀྱིས་རྒྱས་པར་འགྱུར་བ་དང། སྤངས་ཡང་ལྡོག་སྟེ་རྗེས་སུ་འབྲང་བས་དེའི་ཕྱིར་ཕྲ་རྒྱས་དག་ཏུ་བཤད་པ་ཡིན། ཕྲ་རྒྱས་ལབ་དགོས་པའི་རྒྱུ་མཚན་ག་རེ་རེད་ལབ་ན། ཉོན་མོངས་པ་རྩ་བའི་ཉོན་མོངས་པ་དེ་དག་རྟོགས་པར་དཀའ་བ་ཡིན་ཙང་ཕྲ་བ་ལབ་དགོས་ཡོད་རེད། ད། ཐོག་མ་མེད་པ་ནས་ཐོབ་པ་རྗེས་སུ་འབྲེལ་བ་ལབ་ན་འཁོར་བ་ཐོག་མ་མེད་པ་ནས་ཁོ་རང་མེད་ན་ཡང་འདྲ་ཁོ་རང་གི་ཐོབ་པ་ལས་ཡང་ཁོ་རང་ལས་ཡང་ཐོབ་པ་འདུ་བྱེད་ནས་དེ་ནས་རྗེས་སུ་འབྲེལ་བ་རེད། རྒྱས་པ་ལབ་ན་དམིགས་པ་དང་མཚུངས་ལྡན་རྣམ་པ་གཉིས་ཀྱི་སྒོ་ནས་རྒྱས་པར་འགྱུར་བ་ཡིན་ཙང་ཕྲ་རྒྱས་ལབ། འདི་ཚང་མ་སྡོམ་ཕྲ་རྒྱས་ལབ་དེ་གཙོ་བོ་འདི་རེད་བ་རྟོགས་པར་དཀའ་བས་ན་ཕྲ་བ། དམིགས་པ་དང་མཚུངས་ལྡན་གཉིས་ཀྱི་སྒོ་ནས་རྒྱས་པར་འགྱུར་བས་ན་ཕྲ་རྒྱས་ལབ། སྤང། སྤངས་ཡང་ལྡོག་སྟེ་རྗེས་སུ་འབྲང་བ་དེའི་ཕྱིར་ལབ་ན། དགྲ་བཅོམ་པ་དབང་པོ་རྟུལ་པོ་དེ་དག་གིས་སྤངས་ན་ཡང་འདྲ་སླར་ཡང་ཁོའི་རྒྱུད་ལ་སླེབས་ཡོང་གི་འདུག་ཨ། དེ་ཡིན་ཙང་འོ་ད་གང་བྱེད་ཚང་མ་སྡོམ་ནས་ད་ཕྲ་རྒྱས་ལབ་པ་རེད་ཕྲ་རྒྱས་ཟེར་འདི། སོ་སྐྱེ་རྣམས་ཀྱིས། རང་སྟོབས་ཀྱིས་རྟོགས་པར་དཀའ་བས་ན་ཕྲ་བ་ཐོག་མ་མེད་པ་ནས་ཐོབ་པ་རྗེས་སུ་འབྲེལ་བ་དམིགས་པ་དང་མཚུངས་ལྡན་རྣམ་པ་གཉིས་ཀྱི་སྒོ་ནས་རྒྱས་པར་འགྱུར་བ་སྤངས་ཡང། སྤང་བ་ཡང་ལྡོག་སྟེ་རྗེས་སུ་འབྲང་བ་དེའི་ཕྱིར་ཕྲ་རྒྱས་དག་ཏུ་བཤད་པ་ཡིན་གྱི། ད་རྩ་བ་བྱས་ན་གང་ཕྱིར་དེ་དག་ཕྲ་བ་དང་རྗེས་འབྲེལ་ལབ་ན་ཐོག་མ་མེད་པ་ནས་ཐོབ་པ་རྗེས་སུ་འབྲེལ་བ་དང། རྣམ་གཉིས་རྒྱས་འགྱུར་དང་ལབ་ན་དམིགས་པ་དང་མཚུངས་ལྡན་གཉིས་ཀྱི་སྒོ་ནས་རྒྱས་པར་འགྱུར་བ་དང། རྗེས་སུ་འབྲང་བ་ལབ་ན་སྤངས་ཀྱང་སླར་ཡང་ལྡོག་སྟེ་རྗེས་སུ་འབྲང་བ་དེའི་ཕྱིར་ཕྲ་རྒྱས་དག་ཏུ་བཤད་པ་ཡིན་གྱི། གསལ་པོར་སོང་ང། ད་འདི་རྗེས་ལ་ད་ག་ལབ་པ་ལབ་ན། ཡང་ཅིའི་ཕྱིར་དེ་དག་ལ་ཟག་པ་ལ་སོགས་པ་ཞེས་བྱ་ཞེ་ན་ལབ་ན། ཟག་པ་ལབ་ཀྱི་འདུག་པ། ཆུ་བོ་ལབ་ཀྱི་འདུག་པ། སྦྱོར་བ་ལབ་ཀྱི་འདུག་པ། འདི་ཉེར་ལེན་ལབ་ཀྱི་འདུག་པ་འདི་ག་རེ་ལབ་དགོས་རེད་ལབ་པ། ཉོན་མོངས་པ་དེ་དག་གིས་འཁོར་བ་འཇོག་པར་བྱེད་པའམ་ལབ་ན། ཟག་པ་ལབ་ན་འཁོར་བ་ལ་ཟག་པར་བྱེད་ཀྱི་ཡོད་རེད་བ། འཁོར་བའི་ནང་ལོགས་ལ་ཕར་འཁྲིད་པར་བྱེད་པ་ཡིན་ཙང་ཟག་པ་ལབ་པ། འཇོག་པར་བྱེད་པའམ་སྐྱེ་མཆེད་དྲུག་གི་རྨ་ནང་ནས་འཁོར་བར་ཟག་པར་བྱེད་པའི་དོན་གྱིས་ན་ཟག་པ་དང་ལབ་ན། སྐྱེ་མཆེད་དྲུག་གི་རྨ་ཡི་ནང་ནས་ལབ་དུས། ཅི་དང་རྨ་ལབ་ན་གཟུགས་པོ་ལ་རྨ་དོན་ཡག་གི་རྨ་དེ་རེད་དོ། ད་སྐྱེ་མཆེད་དྲུག་གི་ལབ་ན། རྣམ་ཤེས་ཚོགས་དྲུག་དེ་ཡི་ལབ་ཀྱི་ས་དང་སྐྱེ་མཆེད་དྲུག་ལབ་ན་ཡང་ན་ནི་མིག་གི་དབང་པོ་ནས་ཡིད་ཀྱི་དབང་པོའི་བར་ལ་སྐྱེ་མཆེད་དྲུག་གི་སྒོ་ནས་ལབ་ཀྱི་ས་དང་སྐྱེ་མཆེད་དྲུག་གི་ཨི་ཁུང་འདི་ཡི་ནང་ལོགས་ནས་ང་ཚོ་འཁོར་བ་ལ་ཟག་པར་བྱེད་ཀྱི་ཡོད་རེད་ལབ་ན། ཉོན་མོངས་པ་དེ་དག་གིས་རྐྱེན་བྱས་ནས་དེ་ནི་རྣམ་ཤེས་ཚོགས་དྲུག་པོ་པ་ན་དབང་པོ་དྲུག་པོ་འདི། འདི་ནི་སྐྱེ་བ་ཕྱི་མ་ཕྱི་མ་ནས་ཕྱི་མ་ཕྱི་མ་ནས་ཕྱི་མ་ཏུ་ཅི་འགྲོ་སྡོད་མཁན་འདི་སྐྱེ་མཆེད་དྲུག་པོ་འདི་འགྲོ་གི་ཡོད་རེད་བ། གཟུགས་ཀྱི་ཕུང་པོ་བྱས་ན་ཁྱེད་རང་གི་ལག་པ་རྐང་པ་ནི་འགྲོ་གི་མ་རེད་ལུས་དབང་དེ་འགྲོ་གི་རེད་མིག་གི་དབང་པོ་དེ་འགྲོ་གི་རེད་མ་གཏོགས་ཤ་རུས་གདོས་བཅས་ཀྱི་ཕུང་པོ་དེ་འགྲོ་གི་མ་རེད་བ། ད་འདི་ལབ་ཀྱི་ཡོད་ས་ཁྲིག་འདུག་སྐྱེ་མཆེད་དྲུག་གི་ལབ་ན་ཀི་ཡང་ན་ནི་སྐྱེ་མཆེད་དྲུག་པ་ཡིད་ཀྱི་རྣམ་ཤེས་ཀྱི་རྨ་ཡི་ནང་ནས་འཁོར་བ་ལ་ཟག་པར་བྱེད་པས་ན་ཟག་པ་ལབ། ཡང་སྲིད་དུ་ཁྱེར་བར་བྱེད་པས་ན་ཆུ་བོ་ལབ་ན་ད་ཆུ་ཆེན་པོ་ནང་བཞིན་རེད། ཉོན་མོངས་པ་དེ་དག་གི་ཆུ་གིས་ང་ཚོ་འཁོར་བ་ལ་འཁོར་བའི། འཁོར་བའི་རྒྱ་མཚོ་ནང་ལ་ཡང་ཁྱེར་འགྲོ་གི་ཡོད་རེད་ཡིན་ཙང་ཆུ་སྦྱོར་ཆུ་བོ་ལབ་པ་ཆུ་བོ་ལབ་པ། ཡང་སྲིད་དུ་སྦྱར་བར་བྱེད་པས་ན་སྦྱོར་བ། འཁོར་བ་འཛིན་པར་བྱེད་པས་ན་ཉེར་ལེན་ལབ་པ། ཉེ་བར་ལེན་པ་ལབ་ན་ཉོན་མོངས་པ་དེ་དག་གིས་འཁོར་བ་ལ་ཡང་ཉེ་བར་ལེན་པར་བྱེད་ཀྱི་ཡོད་པ་ཡིན་ཙང་ཉེར་ལེན་ལབ་པ། འགྲིག་གི་འདུག་ག། ཁོའི་སྒྲ་བཤད་འདི་རེད་ད། སང་ཉིན་ནས་ད། ཟག་པ་གི་སྒྲ་བཤད། ཆུ་བོ་གི་སྒྲ་བཤད། སྦྱོར་བ་གི་སྒྲ་བཤད་ཉེར་ལེན་གི་སྒྲ་བཤད་གྱིས་ཤོག་ལབ་ན་འདི་གྱིས་དགོས་ད། ཉེར་ལེན། ཉེར་ལེན་དང་ཟག་པ་ལ་སོགས་པ་དེ་དག་གི་ངེས་ཚིག་ཡིན་ནོ་ལབ་ན་ངེས་ཚིག་ལབ་ན་སྒྲ་བཤད་རེད་ཟེར་བ་འདི། ལབ་པ་དེ་རེད་ད་རྩ་བ་བྱས་ན་དེ་དག་འཇོག་བྱེད་ཟག་བྱེད་དང། འཁྱེར་བར་བྱེད་དང་སྦྱར་བྱེད་དང་ཉེ་བར་འཛིན་ཕྱིར་ཟག་ལ་སོགས་དེ་དག་གི་ནི་ངེས་ཚིག་ཡིན་ཅེས་བརྟག། མངོན་པ་མཛོད་རྩ་བ་ཁོ་ན་ལོགས་ལ་ཡིན་ན་ཚར་རེད་ད། དེ་དག་འཇོག་བྱེད་ཟག་བྱེད་དང། ལབ་ན། འཇོག་པར་བྱེད་པ་ལབ་ན་ཉོན་མོངས་པ་དེ་དག་གིས་འཁོར་བ་འཇོག་པར་བྱེད་པའམ། རྨ་དྲུག་གི་སྐྱེ་མཆེད་དྲུག་གི་རྨ་རྨ་ཡི་ནང་ནས་འཁོར་བ་ལ་ཟག་པར་བྱེད་པས་ན་ཟག་བྱེད། དེ་དག་འཇོག་བྱེད་ཟག་བྱེད་དང། འཁོར་བ་ལ་ད་ཡང་སྲིད་དུ་འཁྱེར་བར་བྱེད་པ་དང། འཁྱེར་བར་བྱེད་པས་ན་ཆུ་བོ། འབྱར་བར་བྱེད་པས་ན་སྦྱོར་བ། ཡང་སྲིད་སྐྱེ་བ་ཕྱི་མ་ཉེ་བར་འཛིན་པར་བྱེད་པས་ན་ཉེ་ལེན་ཟག་པ་ལ་སོགས་པ་དེ་དག་གི་ངེས་ཚིག་ཡིན་ནོ། ད་འདི་རེད། མདོ་ལས་གསུངས་པའི་མིང་གི་རྣམ་གྲངས་འགྲོ་ཚར་ད། ད་བསྟན་བཅོས་ལས་འབྱུང་བའི་མིང་གི་རྣམ་གྲངས་རེད་ད་འདི་ཚང་མ་ད་ནི་ཧ་གོ་ཚར་རེད་སྔ་མ་ད་སྔ་མ་དགེ་འདུན་ཉི་ཤུ་དང་ད་རྟེན་འབྲེལ་དང་ཚང་མའི་ནང་ཡོད་རྒྱུ་འདི་འདི་ནང་ལ་མ་ཤེས་ཡོང་གི་རེད་མ་གཏོགས་དེ་དག་ལོགས་ཀ་གཅིག་ཡོད་མ་རེད་ད་ཧ་གོ་སོང་ཨ་པེ་ལེ་ལ་བོ་ལ་གོ་འདི་རེད་ད་དོན་དག་སྔ་མ་ནས་ཡོད་ཡོད་པར་ཧ་གོ་དགོས་པ་རེད། ད་པེ་ལེ་ལབ་རེད། ད་ག་རེ་རེད་ལབ་ན་འདི་རེད་པ། གཉིས་པ་བསྟན་བཅོས་ལས་འབྱུང་བའི་རྣམ་གྲངས་ལ། བསྟན་བཤད་དོ་ལབ་ན་མདོར་བསྟན་པ་དང་རྒྱས་པར་བཤད་པ་གཉིས་ཡོད་རེད། དང་པོ་ནི་ཡང་བསྟན་བཅོས་ལས་ཉོན་མོངས་པ་དེ་དག་རྣམ་པ་ལྔར་བཤད་དེ་ཀུན་དུ་སྦྱོར་བ་དང་སོགས་པ་འཆིང་བ་དང་ཕྲ་རྒྱས་དང་ཉེ་ཉོན་དང་ཀུན་དཀྲིས་ཀྱི་དབྱེ་བས་སོ། ད་མདོར་བསྟན་བྱས་ན་འདི་རེད་ད། ཀུན་སྦྱོར་ཟེར་དང་འཆིང་བ་ཟེར་དང་ཕྲ་རྒྱས་ཟེར་དང་ཉེ་ཉོན་ཟེར་དང་ཀུན་དཀྲིས་ཟེར་གྱི་དེ་འདྲས་ཀྱི་མིང་འདི་ནི་བཏགས་ཡོད་རེད་ཟེར་བ་ལྟ་ད་བཞི་རེད་ད། ཀུན་སྦྱོར་འཆིང་བ་ཉེ་སྙོལ་ཀུན་དཀྲིས། ག་འདྲ་ལབ་སོང། ཀུན་སྦྱོར། འཆིང་བ་ཉེ་སྙོལ་ཀུན་དཀྲིས། མདོར་བསྟན་དེ་ལ་དེ་དག་ཀུན་ཏུ་སྦྱོར་སོགས་ཀྱི་དབྱེ་བས་ཡང་རྣམ་ལྔར་བཤད་དོ། ལབ་ན་ཉོན་མོངས་པ་དེ་དག་ལ་ཀུན་སྦྱོར་སོགས་ཀྱི་དབྱེ་བ་རྣམ་པ་ལྔ་ཡོད་རེད། འོ་དེ་རེད། ད་རྒྱས་པར་བཤད་པ་དེ་ལ་ཀུན་སྦྱོར་འཆིང་བ་ཉེ་ཉོན་ཀུན་དཀྲིས་སོ། དང་པོ་ཀུན་སྦྱོར་ལ་ཀུན་སྦྱོར་དགུ་ད་ཀུན་སྦྱོར་ལ་ག་ཚོད་ཡོད་ཟེར་ན། དང་པོ་ཀུན་སྦྱོར་ལ་ཀུན་སྦྱོར་དགུའོ་ཟེར། ད།

ཕྲ་རྒྱས་དང་སེར་སྣའི་ཀུན་སྦྱོར་རྣམས་སུ་ཡོད་པའི་ཕྱིར། ལབ། ད་ཀུན་སྦྱོར་དགུ་ལ་ཤོག་ལབ་ན་རྩ་ཉོན་དྲུག་བྱས། ད་རྩ་ཉོན་དྲུག་དེའི་སྒང་ལ་མཆོག་ཏུ་འཛིན་པའི་ཀུན་སྦྱོར་ལབ། ག་ཚོད་རེད་སོང། བདུན། ཕྲག་དོག་བྱས། སེར་སྣ་བྱས། ད་ཕྲག་དོག་དང་སེར་སྣ་དེ་ཉེ་བའི་ཉོན་མོངས་རེད་རྩ་ཉོན་མ་རེད་བ། རྩ་ཉོན་དང་ཉེ་ཉོན་ཟེར་རྒྱུ་རེད་པ། ད་ང་ཚོ་མཛོད་གནས་གཉིས་པ་ལ་སྤྲོ་སྟངས་དཔེ་སྙན་པོ་ཡོད་ད་དེ་ཚང་མ་ཧ་གོ་སོང་ཨ་ད་རྩ་ཉོན་རྩ་ཉོན་དྲུག་མཆོག་ཏུ་འཛིན་པའི་ཀུན་སྦྱོར་ཡིན་རྒྱུ་དེ་རེད་ད་རྩ་ཉོན་དྲུག་ཧ་གོ་རེད་པ་རྩ་ཉོན་དྲུག་ཤོག། དེ་ནས་ལྟ་བ་བྱས་ད་ལྟ་བ་ལ

ད་དང་པོ་གསུམ་པོ་དེ་དང། ཐ་མ་གཉིས་པོ་དེ་རྫས་བཅོ་བརྒྱད་བཅོ་བརྒྱད་ཡོད་པ་འདྲ་བ་དང། དང་པོ་གསུམ་པོ་དེ་མཆོག་ཏུ་འཛིན་བྱ་དང་ཐ་མ་གཉིས་པོ་དེ་མཆོག་ཏུ་འཛིན་བྱེད་ཡིན་པ་འདྲ་བ་སོང་ཙང་མཆོག་འཛིན་གྱི་ཀུན་སྦྱོར་ལབ་ནས་ལོགས་སུ་བསྟན་པ་ཡིན། ད། རྫས་བཅོ་བརྒྱད་ཡོད་པ་འདྲ་བ་དང། ཨ་ལི་དང་པོ་དེ། ད་ཀུན་དཀྲིས་རྣམས་ཀྱི་ནང་དུ། ད་ཀུན་དཀྲིས་ལབ་ན་ཉེ་ཉོན་ཟེར་བ་ཉེ་ཉོན། ཉེ་བའི་ཉོན་མོངས་ཉི་ཤུ་ཟེར་ཡོད་རེད་བ། འོ་ད་དེ་ལ་ཀུན་དཀྲིས་ཟེར་བ། ང་རང་ཚོ། དཔེར་ན་མཛོད་གནས་གཉིས་པའི་ནང་ན་བརྩིས་པ་ཡིན་ན། ཉོན་མོངས་ཆུང་ངུའི་ས་པ་དེ་བྱས། དེ་ནས་ཉོན་མོངས་ཆུང་ངུའི་ས་པའི་ནང་ལ་གར་རོ་ཡོད་རེད། དེ་ནས་མི་དགེ་བའི་ས་པ་གཉིས་ནང་ལ་ཡོད་རེད། རོ། དེ་ནས་ཉོན་མོངས་ཆེན་པོའི་ནང་ལ། བག། རྨོངས། བག་མེད་ལེ་ལོ་མ་དད་པ་རྨུགས་དང་རྒོད་ཁོ་ཚོ་གྲས་དེ་ཡོད་རེད། ད། ཉེ་བའི་ཉོན་མོངས་ཉི་ཤུ་རང་ཡོད་མ་རེད་ཉེ་བའི་ཉོན་མོངས་ཉི་ཤུ་རང་ཏག་ཏག་ཆགས་ཀྱི་མ་རེད་ང་ཚོ་ཉེ་ཉོན་ཉི་ཤུ་ཡོད་རེད་བ་གང་ཅིའི་ཉེ་བའི་ཉོན་མོངས་དེ་ལ། ཉེ་བའི་ཉོན་མོངས་དེ་ལ་ཀུན་དཀྲིས་ཟེར་བ་ལྟ་ཁོས། ད་ལྟ་འདི་འདིའི་ནང་ལ་ཀུན་དཀྲིས་ནང་ལ་ཁ་ཀུན་སྦྱོར་དགུ་ཡི་ནང་ལོགས་ལ་ཡང་ཀུན་དཀྲིས་ག་ཚོད་འདུག། གྷི་ཁྲི་ད་པད་ཀི་ཆི། ཨོ་ད་ཉིད་དུ་ཨ། ད་ཀུན་དཀྲིས་མང་པོ་ཡོད་པའི་ནང་ནས་ཀུན་དཀྲིས་རྣམས་ཀྱི་ནང་ནས་ཕྲག་དོག་དང་སེར་སྣ་གཉིས་ལོགས་སུ་ཀུན་སྦྱོར་དུ་བཤད་པའི་རྒྱུ་མཚན་ཅི་ཡིན་ཞེ་ན། ད་ཀུན་དཀྲིས་མང་པོ་ཡོད་པའི་ནང་ནས་ཕྲག་དོག་དང་སེར་སྣ་གཅིག་པོ་ལོགས་སུ་ག་རེ་བྱས་ནས་སྟོན་པ་རེད་ལབ་ན། ཕྲག་དོག་དང་སེར་སྣའི་ཀུན་དཀྲིས་ཀུན་དཀྲིས། མ། ཕྲག་དོག་དང་སེར། སེར་སྣ། ཀུན་དཀྲིས་བརྒྱད་པོ་དེ་དག་ལས་ལོགས་ཤིག་ཏུ་ཀུན་སྦྱོར་གཉིས་སུ་བཤད་དེ། གང་གི་ཕྱིར་འདི་གཉིས་ཀ་མཐའ་གཅིག་ཏུ་མི་དགེ་བ་དང་རང་དབང་ཅན་ཡིན་པའི་ཕྱིར། ད། ཕྱི་དང་ཀུན་དཀྲིས། བརྒྱད། རོ། བརྒྱད་གང་ལ། ཀུན་དཀྲིས་བརྒྱད་དང། ཀུན་དཀྲིས་བརྒྱད། ཀུན་དཀྲིས་བརྒྱད། རོ། ད། འོག་ལ་ག་ཚོད་བྲིས་པ་དེ་རྣམས་ཀུན་དཀྲིས་བརྒྱད་དང། དེ་ནས། ཉེ་ཉོན་དྲུག། དེ་ཞུ་བ། ཀུན་དཀྲིས་བརྒྱད་ཡོད་རེད་རོ། ཀུན་དཀྲིས་བརྒྱད་ཡོད་རེད། ཏག་ཏག་རེད། ཀུན་དཀྲིས་བརྒྱད་དང་དྲི་མ་དྲུག། ད་ཀུན་དཀྲིས་བརྒྱད་ཀུན་དཀྲིས་བརྒྱད་ཀྱི་ནང་ནས་ཕྲག་དོག་དང་སེར་སྣ་དེ་ཀུན་སྦྱོར་གྱི་ནང་ལོགས་ལ་ཚུར་དྲངས་རེད། དྲངས་དགོས་པའི་རྒྱུ་མཚན་ག་ཟེར་ན་ཁོ་མཐའ་གཅིག་ཏུ་མི་དགེ་བ་དང་ཉོན་མོངས་རང་དབང་ཅན་ཡིན་པའི་རྒྱུ་མཚན་གྱིས་ལོགས་སུ་དྲངས་པ་ཡིན་ལགས། ཧ་གོ་སོང་ཨ། ཡ། ཨ་ལས་དང་པོ་གཉིས་ལ་ཡ་ཀུན་སྦྱོར་དགུ་ལ་ཞོག།

འདོད་པའི་སས་བསྡུས་ཀྱི། སྡུག་བསྔལ་མཐོང་སྤང་དུ་གྱུར་པའི་ལོག་ལྟ། ཀུན་འབྱུང་མཐོང་སྤང་དུ་གྱུར་པའི་ལོག་ལྟ། འགོག་པ་མཐོང་སྤང་དུ་གྱུར་པའི་ལོག་ལྟ། ལམ་མཐོང་སྤང་དུ་གྱུར་པའི་ལོག་ལྟ། འདོད་པ་ལ་ལོག་ལྟ་ག་ཚོད་ཡོད་རེད། བཞི། ཡོད་རེད་ཡོད་མ་རེད་དེ་ངས་བཀླགས་ན་ཕིང་བ་ཡོད། ད་གཟུགས་ལ་ག་ཚོད་ཡོད་རེད། མ་ཚོད་ཚོད་མ་ལབ་དངོས་གནས་ལབ་དང། ག་རེ་བྱས་ནས་ག་འདྲས་སེ་ཡོད་རེད་བཞི་དེ།

ཨང། བྱེད། ད། ཚུལ་ཁྲིམས་དང་བརྟུལ་ཞུགས་མཆོག་འཛིན་ཅིག་ཡོད་རེད་པ། ཚུལ་ཁྲིམས་དང་བརྟུལ་ཞུགས་མཆོག་འཛིན་འདི་འདོད་པ་ལ་ག་ཚོད་ཡོད་རེད། ད་ཕོ་ཁྱོ་ག་ཡིན་ད་དཀོན་མཆོག་གསུམ་ཡིན། ཨང། བླ་ཡིན་བླ་ཡིན་འདི་མ་གཏོགས་ཁ་ས། ད་ཐེ། སྡུག་བསྔལ་མཐོང་སྤང་ལ་ཡོད་རེད་ལམ་མཐོང་སྤང་ལ་ཡོད་རེད་གཉིས་ཡོད་རེད་ཧ་གོ་སོང་ཨ། ཚུལ་ཁྲིམས་དང་བརྟུལ་ཞུགས་མཆོག་འཛིན་འདི་སྡུག་བསྔལ་མཐོང་སྤང་གཅིག་ལམ་མཐོང་སྤང་གཅིག་འདོད་པ་ལ་གཉིས་འདུག་ཨ། གཟུགས་ལ་གཉིས་གཟུགས་མེད་ལ་གཉིས་ག་ཚོད་རེད། དྲུག་རེད། ད་ལོག་ལྟ། ད་ལྟ་བ་མཆོག་འཛིན་ཅིག་ཡོད་རེད་པ། ལྟ་བ་མཆོག་འཛིན་དེ་སྡུག་བསྔལ་མཐོང་སྤང་ལ་ཡོད་རེད་ཀུན་འབྱུང་མཐོང་སྤང་ལ་ཡོད་རེད་འགོག་པ་མཐོང་སྤང་ལ་ཡོད་རེད་ལམ་མཐོང་སྤང་ལ་ཡོད་རེད་འདོད་པ་ལ་བཞི་གཟུགས་ལ་བཞི་གཟུགས་མེད་ལ་བཞི། ག་ཚོད་རེད་བཅུ་གཉིས་འདིའི་སྒང་ལ་ཚུལ་ཁྲིམས་དང་བརྟུལ་ཞུགས་མཆོག་འཛིན་དྲུག་འདི་བརྒྱབ་ན། ཨོ། ད། ཁོ་དང་པོ་གསུམ་པོ་དེ་དང་ཕྱི་མ་གཉིས་པོ་དེ་རྫས་བཅོ་བརྒྱད་བཅོ་བརྒྱད་ཡོད་པ་འདྲ་བ་རེད་ཨ་འདུག། ཨོ། འདིར་བ་ད། དང་པོ་དང་ཐ་མ་གཉིས་རྫས་བཅོ་བརྒྱད་བཅོ་བརྒྱད་ཡོད་པ་འདྲ་བ་དང། གསལ་བོ་འདུག་ཨ། རེས་རེས་མ་གསུངས་རེས་རེས་མ་གསུངས་ལེ། བྱས་ཙང་བྱས་ལྟ་བ་ལྔ་མ་གཏོགས་མེད་པ་ལ་ཡིན། ལྟ་བ་ལྔ་ཡི་ནང་ནས་དང་པོ་གསུམ་པོ་དེ་ལ་རྫས་བཅོ་བརྒྱད་འདུག་མི་འདུག། རྫས་བཅོ་བརྒྱད་རྩིས་དང་ག་ལེར་རྩིས་ག།

དངོས་གནས་རེ་བ། འདོད་པ་ལ་གཉིས་རེ་བ། གཉིས་འདི་ཞོག། འོ་འདི་ལ། ཞག་མགོ་སྡུག་བསྔལ་མཐོང་སྤང་དང་ལམ་མཐོང་སྤང་ཨ་ཚེ། ལམ་མཐོང་སྤང་ལ་མ་གཏོགས་ཡོད་མ་རེད་དང་པོ་དང་ཐ་མ་ལ་མ་གཏོགས་ཡོད་མ་རེད་ད་ཚུལ་ཁྲིམས་དང་བརྟུལ་ཞུགས་མཆོག་འཛིན་དེ། མ་ད་འདིའི་བསམ་བློ་ཐོངས་དང་དེ་དག་བཅུ་དང་བདུན་བདུན་བརྒྱད་བསམ་བློ་ཐོངས་དང་སྡུག་བསྔལ་མཐོང་སྤང་བཅུ་ཀུན་འབྱུང་མཐོང་སྤང་བདུན་འགོག་པ་མཐོང་སྤང་བདུན་ལམ་མཐོང་སྤང་བརྒྱད།

ལ། རྫས་དང། མཆོག་འཛིན་འདྲ་བའི་ཕྱིར་མཆོག་འཛིན་རྫས་དང་ལབ་ན་རྫས་བཅོ་བརྒྱད་བཅོ་བརྒྱད་ཡོད་པ་འདྲ་བ་དང། མཆོག་འཛིན་ལབ་ན་སྔ་མ་གསུམ་པོ་དེ་མཆོག་ཏུ་གཟུང་བྱ་དང་ཐ་མ་གཉིས་པོ་དེ་མཆོག་ཏུ་འཛིན་བྱེད་ཡིན་པས་འདྲ་བའི་ཕྱིར། དེ་ནས། ལྟ་གཉིས་ཀུན་ཏུ་སྦྱོར་གཞན་ནོ་ལབ་ན་ཚུལ་ཁྲིམས་དང་བརྟུལ་ཞུགས་མཆོག་འཛིན་དང་ལྟ་བ་མཆོག་འཛིན་གཉིས་པོ་དེ་ལྟ་བའི་ཀུན་སྦྱོར་ལས་ལོགས་སུ་གཞན་དུ་བཤད་པ་ཡིན། ལྟ་གཉིས་ཀུན་ཏུ་སྦྱོར་གཞན་ནོ། ཞེས་གསུངས། གང་ཕྱིར་གཉིས་ཀའང་གཅིག་ཏུ་ནི་མི་དགེ་རང་དབང་དེ་ཡི་ཕྱིར་ཕྲག་དོག་སེར་སྣ་དེ་དག་ལས་ལོགས་ཤིག་ཀུན་སྦྱོར་གཉིས་སུ་བཤད། ལབ་དུས། ད་ཀུ། ཀུན་དཀྲིས་བརྒྱད་ཡོད་པ། ད། ཀུན་དཀྲིས་བརྒྱད་ཀྱི་ནང་ནས། ཕྲག་དོག་དང་སེར་སྣ་གཉིས་པོ་དེ་མཐའ་གཅིག་ཏུ་མི་དགེ་བ་དང་ཉོན་མོངས་རང་དབང་ཅན་ཡིན་པའི་རྒྱུ་མཚན་གྱིས་ལོགས་སུ་ཀུན་སྦྱོར་གྱི་ནང་ལོགས་ལ་གྲངས་ཀ་བརྩིས་པ་ཡིན། གང་ཕྱིར་གཉིས་ཀ་གཅིག་ཏུ་ནི་མི་དགེ་རང་དབང་དེའི་ཕྱིར་ཕྲག་དོག་སེར་སྣ་དེ་དག་ལས་ལོགས་ཤིག་ཀུན་སྦྱོར་གཉིས་སུ་བཤད། ལེ་ཨ་སོང། ཨོ་ད་འདི་རེད་ད་ཀུན་སྦྱོར་དགུ་འདི་གཙང་མ་ལེས་རོ་ཡན། ཀུན་སྦྱོར་ལེས་ད་འདི་མ་ལེ་ན་དཔེ་སིག་མ་ད་དཔེ་ཡག་པོ་ལེས་སོ་ཨོ་འདི་ལ་ཀུན་སྦྱོར་དགུ་ས་ད། ད་ཟླ་འདི་སང་ཉིན་ལབ་དགོས་འདུག་ད་ཨ་ལེ་དེ་འཁྲུག་འགྲོ་ཡ་ཉེན་ཁ་འདུག་ད་ཡང་འདི་ཡོད་རེད་ད་ཟླ་ཨ་ལེ་དང་པོ་འདི་འགྲིག་གི་འདུག་ཡ་ད་ཀུན་སྦྱོར་དགུ་འདི་རེད་སོང་ཨ། ཨོ་ཀུན་སྦྱོར་དགུ་འདི་ཡིན་ད་ཀུན་སྦྱོར་དགུ་འདི་ཡིན་འགྲོ་ཚར་བ་བྱས། ད་འདི་ཀུན་སྦྱོར་དགུ་པོ་འདིའི་ངོས་ནས་ཡང་འདི་འདྲའི་དྲི་བ་ཅིག་ཡོང་དགོས་རེད། ཁ་ཚང་ན།

དེ་ནས། ཀུན་སྦྱོར་འདི་རེད་ད། ཐ་མའི་ཆ་མཐུན་ལྔ་རེད་འདི་ག་རེ་རེད་ཟེར་ན། ཀུན་སྦྱོར་གསུམ་གྱི་སྟེང་དུ་འདོད་པ་ལ་འདུན་པ་དང་གནོད་སེམས་གཉིས་སྣོན་པའི་རྒྱབ་ནས། དེ་ནས་ཐ་མའི་ཆ་མཐུན་ལྔ་ལ་བར། རོ། ང་ཚོ་འདི་ཅི་ཡོད་བ། ཞུགས་པ་བཞིའི་ནང་ཚན་གང་ཞིག་ཐ་མའི་ཆ་མཐུན་ལྔ་སྤངས་པས་རབ་ཏུ་ཕྱེ་བའི་རིགས་སུ་གནས་པའི་དགེ་སྦྱོང་ཚུལ་གྱི་འབྲས་བུ་ཐོབ་ཕྱིར་དུ་བརྩོན་པའི་སྦྱོར་བ་རྒྱུན་ཆགས་ལ་གནས་པ། ཡང་ཞུགས་པ་བཞིའི་ནང་ཚན་གང་ཞིག། ངན་ར་ཀུན་སྦྱོར་གསུམ་སྤང་ཕྱིར་དུ་བརྩོན་པས་རབ་ཏུ་ཕྱེ་བའི་རིགས་སུ་གནས་པའི་དགེ་སྦྱོང་ཚུལ་གྱི་འབྲས་བུ་ལ་གནས་པའི་གང་ཟག་དེ་རྒྱུན་ཞུགས་ཞུགས་པའི་མཚན་ཉིད་རེད། ར་ད་གང་ཅི། ཐ་མའི་ཆ་མཐུན་ལྔ་ལ་ཞོག་ལབ་ན། འོ། འདོད་པ་ལ་འདུན་པ་ལབ་ན་འདོད་པའི་འདོད་ཆགས་ལ་གོ། གནོད་སེམས་ལབ་ན་འདོད་པའི་ཁོང་ཁྲོ་ལ་གོ། ཨ་སོང་བ་ད་དེ་རེད། ད་ཀུན་སྦྱོར་ཐ་མའི་ཆ་མཐུན་རྣམ་པ་ལྔ་ཡོད་དེ་འཇིག་ཚོགས་ལ་ལྟ་བ་དང་ཚུལ་ཁྲིམས་དང་བརྟུལ་ཞུགས་མཆོག་འཛིན་དང་འདོད་པ་ལ་འདུན་པ་དང་ཐེ་ཚོམ་དང་གནོད་སེམས་རྣམས་སུ་ཡོད་པའི་ཕྱིར། ལྔ་ད་ལྔ་ཏག་ཏག་རེད་ཨ་སོང། ད་ཅིའི་ཕྱིར་ད་ང་ཚོ་ཕར་ཕྱིན་གྱི་ནང་ལ། ཐ་མའི་ཆ་མཐུན་ལྔ་ཟེར་དགོས་རྒྱུ་མཚན་ག་རེ་ལབ་ན་སྒྲ་བཤད་དེ་ཡོད་མ་རེད་ད་འདི་ན་སྒྲ་བཤད་ཡོད་རེད། ཅིའི་ཕྱིར་དེ་དག་ལ་ཐ་མའི་ཆ་མཐུན་ཞེས་བྱ་ཞེ་ན། ཁམས་གསུམ་གྱི་ཐ་མ་འདོད་པའི་ཁམས་ཡིན་ལ། ཐ་མའི་ཆ་མཐུན་ལབ་ན་ཁམས་གསུམ་གྱི་ནང་ལོགས་ནས་ཐ་མ་ཐ་མ་འོག་མ་འོག་མ་དེ་འདོད་པའི་ཁམས་རེད། དེ་ཡི་ཆ་དང་མཐུན་པས་དེ་སྐད་ཅེས་བྱའོ། ལབ། ད་ཁོ་ཚོ་ལྔ་པོ་དེ་ཁམས་གསུམ་གྱི་ཐ་མ་འདོད་ཁམས་བཞག་ནས་དེ་ཡི་ཆ་དང་མཐུན་པ་ཡིན་ཙང་ཐ་མའི་ཆ་མཐུན་ལྔ་རེད། དེ་དག་འདོད་པའི་ཁམས་དང་མཐུན་ཏེ་འདོད་པ་ལ་འདུན་པ་དང་གནོད་སེམས་གཉིས་ཀྱིས་འདོད་པ་ལས་མི་གདའ་ལ་འདོད་པ་ལས་མི་གདའ་ལ། འདོད་པའི་འདོད་པ་ལ་འདུན་པ་དང་གནོད་སེམས་དེ་གིས་འདོད་པའི་ཁམས་ལས་ཕྱི་ལོགས་ལ་གཏོང་གི་མ་རེད། མི་དེ། ཨོ། འདོད་པའི་འདུན་པ་འདོད་པའི་འདོད་ཆགས་དང་ཁོང་ཁྲོ་གཉིས་ཀྱིས་གང་ཟག་དེ་འདོད་པའི་ཁམས་འདི་ནས་ཕྱི་ལོགས་ལ་བཏང་གི་མ་རེད། རེད་ཨ་སོང། འཇིག་ལྟ་ལ་སོགས་པ་གསུམ་པོ་ཡིས་ནི་ལན་གཅིག་གོང་དུ་སྐྱེས་ཀྱང་འདོད་པར་ཕྱིར་ལྡོག་པར་བྱེད་པའི་ཕྱིར། ལབ་ན། ཐ་མ་གསུམ་པོ་དེ་གིས་གནས་སྐབས་འདོད་པའི་ཁམས་ལས་ཕྱི་ལོགས་ལ་ཡར་འགྲོ་བ་ཡིན་ན་ཡང་ད་སླར་ཡང་འདོད་པའི་གནས་ལ་ཚུར་འཁྲིད་པར་བྱེད་ཀྱི་རེད་ལབ་པ་རེད་ད། འཇིག་ལྟ་ལ་སོགས་འཇིག་ལྟ་ཚུལ་ཁྲིམས་དང་བརྟུལ་ཞུགས་མཆོག་འཛིན། ཐེ་ཚོམ་ཉོན་མོངས་ཅན་གསུམ་པོ་འདི། འདི་རེད་ད། འཇིག་ལྟ་ལ་སོགས་པ་གསུམ་པོ་ཡིས་ནི། ལན་གཅིག་གོང་དུ་སྐྱེས་ཀྱང་འདོད་པར་ཕྱིར་ལྡོག་པར་བྱེད་པའི་ཕྱིར། ཁེངས་སོ། འདི་རེད་ད། དཔེར་ན་ར་བ། རྒྱུན་ཞུགས་ཞུགས་པའི་སྤང་བྱའི་གཙོ་བོ་ལ་ཞོག།

ད། མངོན་པ་ཀུན་བཏུས་ལུགས་ལ་མཐོང་སྤང་ཉོན་སྒྲིབ་ག་ཚོད་ཡོད། རེད་རེད་རེད་རེད། འོ། ད་དངོས་གནས་བྱས་ན་པ་དོན་དག་ཧ་གོ་ན་མ་གོ་ན་བརྒྱ་དང་བཅུ་གཉིས་ལ་དེ་གྲངས་ཀ་དེ་པ། ཁྱོད་ནི་པ་གྲངས་ཀ་རྩིས་མ་ཤེས་ན་ཁ་ནས་ལབ་བཅུག་དགོས་འདུག་ཨ་མཐོང་སྤང་ཉོན་སྒྲིབ་བརྒྱ་དང་བཅུ་གཉིས་ལབ་ཀྱི་ཡོད་རེད་བ། མཐོང་སྤང་ཉོན་སྒྲིབ་བརྒྱ་དང་བཅུ་གཉིས་མཐོང་སྤང་ཤེས་སྒྲིབ་བརྒྱ་དང་བརྒྱད་ལབ་ཀྱི་རེད། མཐོང་སྤང་ཉོན་སྒྲིབ་བརྒྱ་དང་བཅུ་གཉིས་རེད། ད་མངོན་པ་མཛོད་ཀྱི་ལུགས་ལ་མཐོང་སྤང་ཉོན་སྒྲིབ་ག་ཚོད། ད་ག་ཚོད་རེད་ལབ་ན། བརྒྱད་ཅུ་གྱ་འདི་རེད་བ། བརྒྱད་ཅུ་གྱ་འདི་བརྒྱད་ཅུ་གྱ་བརྒྱད་རེད་བ། བརྒྱད་ཅུ་གྱ་བརྒྱད་རེད་བ་འདི་སྒང་ལ་སྒོམ་སྤང་བཅུ་བརྒྱབ་ན་དགུ་བཅུ་གོ་བརྒྱད་ཆགས་འགྲོ་གི་ཡོད་བ། ཨོ་རེད། ད་རྒྱུན་ཞུགས་འབྲས་གནས་ཀྱིས། མངོན་པ་ཀུན་བཏུས་ཀྱི་ལུགས་ལ་མཐོང་སྤང་ཉོན་སྒྲིབ་བརྒྱ་དང་བཅུ་གཉིས་སྤང་དགོས་ཡོད་རེད། མངོན་པ་མཛོད་ཀྱི་ལུགས་ལ་མཐོང་སྤང་ཉོན་སྒྲིབ་དགུ་བཅུ་གོ་བརྒྱད་སྤང་དགོས་ཡོད་མ་རེད་བརྒྱད་ཅུ་གྱ་བརྒྱད་སྤང་དགོས་སྤང་དགོས་ཡོད་རེད་བ། སྤང་དགོས་ཡོད་རེད་དེ་རྒྱུན་ཞུགས་ཞུགས་པའི་སྤང་བྱའི་གཙོ་བོ་ལ་ཚང་མ་རྒྱུན་ཞུགས་ཞུགས་པའི་སྤང་བྱའི་གཙོ་བོ་རེད། རེད་དེ་ཀུན་སྦྱོར། མཐོང་སྤང་ཀུན་སྦྱོར་གསུམ་གཅིག་པོ་ག་རེ་བྱས་ནས་བཞག་གི་ཡོད་ལབ་དུས་སྒང་ལ་དེ་ནས་ང་ཚོ་འགྲོ་མི་འདོད་དང་ལམ་ནོར་དང་ལམ་ལ་ཐེ་ཚོམ་ཇི་སྙེད་ཅིག། བྱས་ལ། ཐར་པར་འདེང་ལ་གེགས་བྱེད་པ་དེ་ཡི་ཕྱིར་ན་གསུམ་བསྟན་ཏོ་ཟེར་གྱི་ཡོད་རེད་བ། འོ་ད་ཁོ་ལེགས་པར་བརྟག་འདི་ལེགས་པར་བརྟག་འོ་འདི་ལེགས་པར་བརྟག་སྟེ། འོ་ན་རྒྱུན་ཞུགས་འདི་ལྟ་བ་ལྟ་བ་དང་ཐེ་ཚོམ་དང་ལྟ་བ་དང་ཐེ་ཚོམ་དང་ལྟ་བ་ལྔ་ཐེ་ཚོམ་དང་དྲུག་ཀ་སྤང་བ་མིན་ནམ་ཅིའི་ཕྱིར་ཀུན་སྦྱོར་གསུམ་སྤངས་པས་རབ་ཏུ་ཕྱེ་བར་བསྟན་ཅེ་ན་རབ་ཏུ་ཕྱེ་བར་བསྟན་ཅེ་ན

སྒོ་དང་རྩ་བ་བསྡུས་ཕྱིར་གསུམ་བྱེ་བྲག་སྨྲ་བ་རེད། འགྲོ་མི་འདོད་དང་ལམ་ནོར་དང་ལམ་ལ་ཐེ་ཚོམ་ཇི་སྙེད་ཅིག། ཐར་པར་འདེང་ལ་གེགས་བྱེད་པ་དེ་ཡི་ཕྱིར་ན་གསུམ་བསྟན་ཏོ། ཟེར་མཁན་དེ། བྱེ་བྲག་མ་བ། མདོ་སྡེ་པ་རེད། མདོ་སྡེ་པ་རེད་རང་རྒྱུད། མདོ་སྡེ་པ་རེད་སེམས་ཙམ་པ་རེད་རང་རྒྱུད་པ་རེད་ཐལ་འགྱུར་བ་རེད་ཁོང་ཚང་མ་ཁ་གཅིག་འདྲ་རེད་ད། ད། འགྲོ་མིའི་མདོས་དང། ལབ་དུས་སྒང་ལ། འཇིག་ལྟ་འདི་གིས་ཐར་པའི་གནས་ལ་ཡང་འགྲོ་མི་འདོད་པ་བཟོ་གི་རེད། འགྲོ་མི་འདོད་དང། ཚུལ་ཁྲིམས་དང་བརྟུལ་ཞུགས་མཆོག་འཛིན་གྱིས་ལམ་ནོར་བ་ལ་ཁྲིད་འགྲོ་གི་ཡོད་རེད། ལམ་ནོར་དང། ཐེ་ཚོམ་ཉོན་མོངས་ཅན་གྱིས་ལམ་ཡང་དག་པ་ཅིག་རག་སོང་ན་ཡང་འདྲ་ཐེ་ཚོམ་ཟ་ནས་དོགས་པ་ཟ་ནས་ཐར་པ་ཐོབ་པ་ལ་གེགས་བྱེད་ཀྱི་རེད་ད་ཐར་པ་ཐོབ་པ་ལ་གེགས་སྡུག་ཤོས་དེ་ཁོང་ཚོ་གསུམ་རེད་ཤག་ཟེར་བ་འགྲོ་མི་འདོད་དང་ལམ་ནོར་དང་ལམ་ལ་ཐེ་ཚོམ་ཇི་སྙེད་ཅིག་ལམ་ལ་ཐེ་ཚོམ་དེ་སྙེད་ཅིག་ཐར་པ་དེ་ལ་གེགས་བྱེད་པ་རྒྱུ་མཚན་དེ་ཡི་ཕྱིར་ན་གསུམ་བསྟན་ཏོ། གསལ་བོ་རེད་སོང་ཨ། Good ད་གསལ་བོ་ཆགས་ན་དཔེ་སྐྱིད་པོ་འདུག་ད་བྱེ་བྲག་སྨྲ་བའི་གར་ལ་འོ་ལ་ན་སྒོ་གཅིག་པ་དང་རྩ་བ་ཡིན་པའི་རྒྱུ་མཚན་གྱིས་རེད་ལབ་བར་ད། ད་འདུག་ས་ན་ཧ་གོ་ས་མ་རེད་ཨ་དྲང་པོ་བཤད་ད།

གཞན་པ་ལ་ཡོད་མ་རེད་བ། ཏན་ཏན་ཡོད་མ་རེད་བས། ཨོ། ད་འཇིག་ལྟ་དེ་སྒོ་གཅིག་རེད། སྒོ་གཅིག་པ་ཡིན་ཏེ་ག་རེ་ཟེར་ན་སྡུག་བསྔལ་མཐོང་སྤང་གི་སྒོ་སྡུག་བསྔལ་མཐོང་སྤང་ལ་མ་གཏོགས་མེད་པ་ཡིན་ཙང་ཁོ། རིགས་སྒོ་གཅིག་པ་རེད་ཤག་ཟེར་བ། སྒོ་གཅིག། ད་ཚུལ་ཁྲིམས་དང་བརྟུལ་ཞུགས་མཆོག་འཛིན་དེ་སྒོ་ག་ཚོད་རེད་འདུག་སུ་ལ་འདུག། སུ་དང་སུ། ཀུན་འབྱུང་མཐོང་སྤང།

སྡུག་བསྔལ་མཐོང་སྤང་མ་གཏོགས་གཞན་པ་དཔེར་ན་བལྟས་ཡ་ལྟ་འདུག་སེམས་ལ་བརྟན་པོ་བྱ་ཡ་བྱེད་དུ་ཡིན་ད། སྡུག་བསྔལ་མཐོང་སྤང་དུ་གྱུར་པའི་ལྟ་བ་ག་ཚོད་ཡོད་རེད། ཀུན་འབྱུང་མཐོང་སྤང་དུ་གྱུར་པའི་ལྟ་བ་ག་ཚོད་ཡོད་རེད། ཨོ་ཚེ་གཉིས་གཉིས། ལྟ་བ་གཉིས་མ་གཏོགས་ཡོད་མ་རེད། ལྟ་བ་གཉིས་དེ་ག་ཟེར་ན་ལྟ་བ་མཆོག་འཛིན་དང་ལོག་ལྟ་མ་གཏོགས་ཡོད་མ་རེད། འཇིག་ལྟ། མཐར་ལྟ། ཚུལ་ཁྲིམས་དང་བརྟུལ་ཞུགས་མཆོག་འཛིན་དེ་ཀུན་འབྱུང་མཐོང་སྤང་ལ་ཡོད་མ་རེད།

ད་མཐར་ལྟ་སྒོ་གཅིག་པ་ཅན་རེད་དོ་ཨ། ཨང་འདི་ལྟ་སེ་ལེ་འོ་ན་མཐར་ལྟ་ཆོས་ཅན་ཁོ་ཡང་ལོགས་སུ་བགྲང་དགོས་པར་ཐལ་སྒོ་གཅིག་པ་ཅན་རེད་ལབ་ན་མ་རེད་རྩ་བ་ཡིན་པ་དགོས་རེད་ལབ་པ་སྒོ་དང་རྩ་བས་ལབ་པ་འདི་རེད་ཨོ། རྩ་བ་ལ་འདི་སྟོན་དགོས་པས་ཏེ་མཐར་ལྟ་གཅིག་བར་ག་ཟེར་ན་མཐར་ལྟ་སྒོ་གཅིག་པ་ཅན་རེད་དེ་ཡིན་ནའི་ཡང་འཇིག་ལྟ་དང་མཐར་ལྟ་བྱས་ན་འཇིག་ལྟ་རྩ་བ་རེད་མཐར་ལྟ་དེ་ལ་བརྟེན་ནས་སྐྱེ་གི་ཡོད་རེད་བ་ལབ་པ།

ཨོའོ། ད་སྒོ་བཞི་པ་ཅན་དཔེ་མང་པོ་ཡོད་རེད། སྒོ་བཞི་པ་ཅན་མང་པོ་ཡོད་ན་ཐེ་ཚོམ་གཅིག་པོ་ག་རེ་བྱས་ནས་བགྲངས་པ་རེད་ལབ་ན་ཁོ་རྩ་བ་རེད་ལབ། རྨོངས་ལས་ཐེ་ཚོམ་དེ་ལས་ནི་ལབ་གི་ཡོད་བ། ཨོའོ་ད་བྱེ་བྲག་སྨྲ་བའི་འདོད་པ་འདི་རེད་ད་དུས་ཀ་འདི་རུ་འདི་རེད། ཨོའོ་ད་འདི་ཡིན་ད། འོ་ཆགས་སོང་ཨ་ད་འདི་འདྲ་བ་ད་ན་ཅིའི་ཕྱིར་ཀུན་སྦྱོར་གསུམ་པོ་སྤངས་པས་རབ་ཏུ་ཕྱེ་བར་བསྟན་ཅེ་ན་བྱེ་བྲག་སྨྲ་བ་ན་རེ་ད། གསུམ་པོ་བྱེ་བྲག་སྨྲ་བའི་འདོད་པ་གསུམ་པོ་འདི་མཐོང་སྤང་གི་སྒོ་དང་རྩ་བས་བསྡུས་པའི་ཕྱིར་གསུམ་ཁོ་ན་ཞེས་འཆད་དོ། ལབ་ན་འདི་གཅིག་པོ་ལབ་ན་གོ་ས་མ་རེད་བ། གསུམ་པོ་འདི་མཐོང་སྤང་གི་སྒོ་རེད་རྩ་བས་བསྡུས་པ་ཡིན་ཙང་གསུམ་ཁོ་ན་རེད་ལབ་ན་སྒོ་ཡིན་སྟངས་འདི་འགྲེལ་བཤད་རྒྱབ་དགོས་འདུག་ཨ། འོ་ད་ངས་ད་ལྟ་ཞུས་ཚར་ཡིན་པ་ད་འདི་རེད། ད་མདོ་སྡེ་པ་ན་རེ་ཡུལ་གཞན་དུ་བགྲོད་པའི་ཚེ་དང་པོ་འགྲོ་མི་འདོད་པ་དང། ལམ། བར་དུ་ལམ་ནོར་བ་དང་མཐར་ལམ་ལ་ཐེ་ཚོམ་སྐྱེད་པར་བྱེད་པ་གསུམ་པོ་དེ་ཡུལ་དེ་བགྲོད་པའི་གེགས་ཀྱི་གཙོ་བོ་ཡིན་པ་བཞིན་དུ་ལ། ང་རང་ཚོ་མི་དཀྱུས་མ་ཅིག་དཔེར་ན་ཀུ་ཤ་ན་ག་ལ་འགྲོ་དགོས་ཀྱི་ཡོད་ན་འགྲོ་འདོད་མེད་པ་དང། བ། དང་པོ་འགྲོ་འདོད་མེད་པ་བར་དུ་འགྲོ་ན་ཡང་ལམ་ནོར་བ། ཐ་མ་དེ་ལམ་ཡག་པོ་རག་ན་ཐེ་ཚོམ་སྐྱེས་པ་ཡིན་ན་ཀུ་ཤ་ན་ག་ལ་འགྲོ་ཐུབ་ཀྱི་མ་རེད་བ། དཔེ་དེ་ནང་བཞིན་དུ་ཐར་པའི་གྲོང་ཁྱེར་དུ་འགྲོ་བ་ལ་དང་པོ་འཇིག་ལྟས་འགྲོ་མི་འདོད་པ་དང་བར་དུ་ཚུལ་ཁྲིམས་དང་བརྟུལ་ཞུགས་མཆོག་འཛིན་གྱིས་ལམ་ནོར་བར་བྱེད་པ་དང་ཐ་མ་ཐེ་ཚོམ་གྱིས་ཐར་པ། ཐེ་ཚོམ་གྱིས་ཐར་པའི་ལམ་ལ་ཐེ་ཚོམ་ཟ་བར་བྱེད་དེ་སྙེད་ཅིག། ཐར་པར་བགྲོད་པ་ལ་གེགས་བྱེད་པ་དེའི་ཕྱིར་ཀུན་སྦྱོར་སྤངས་པས་རབ་ཏུ་ཕྱེ་བ་ཀུན་སྦྱོར་གསུམ་སྤངས་པས་རབ་ཏུ་ཕྱེ་བར་བསྟན་ཏོ། ཡག་པོ་འདུག་ཨ། འོ་དེ་རེད་ད་འདི་གསལ་བོ་ཡིན་ད། ད་འདི་དགོངས་པ་རབ་གསལ་ལྟ་དུས་སྒང་ལ་དཔེ་འདི་འདྲའི་ཡོད་རེད་ཡིན་ནའི་དགོངས་པ་རབ་གསལ། མཛོད་མ་རྩོད་ར་གོ་ཤེས་ར་ཚུགས་གི་མ་རེད། འོ་དེ་རེད་ད། ད་ཐ་མའི་ཆ་མཐུན་ལྔ་འགྲོ་ཨ་སོང། ད་འདི་རྗེས་ལ་ངས་དོགས་པ་དོགས་གཅོད་གཏང་གི་རེད་ད་ད་ལྟ་ངེས་བྱོས་ཨ། ད་དང་པོ་ཀུན་སྦྱོར་དགུ་ཐ་མའི་ཆ་མཐུན་ལྔ་རེད་ཨ་སོང། ད་དགོང་མའི་ཆ་དུས་ང། ད་གོང་མའི་ཆ་མཐུན་ལྔ་ལས་སླ་པོ་རེད། གཟུགས་གཟུགས་མེད་ཀྱི་འདོད་ཆགས། རེད་བ། གཟུགས་ཀྱི་འདོད་ཆགས་གཟུགས་མེད་ཀྱི་འདོད་ཆགས་གཉིས་རྒོད་པ་ང་རྒྱལ་མ་རིག་པ། ལབ་དང་ལབ་དང་ལབ་དང། གཉིས། གཉིས་གྲངས་ཀ་རྩིས་དེ་ནས། ཨང། ཨོ་མོ་མ་རིག་པ་ཨོ་དེ་རེད་ད་ད་དེ་ད། ཀུན་སྦྱོར་ཀུན་སྦྱོར་གོང་མའི་ཆ་མཐུན་རྣམ་པ་ལྔ་ཉིད་ཡོད་དེ། གཟུགས་དང་གཟུགས་མེད་ལས་སྐྱེས་པའི་འདོད་ཆགས་གཉིས་དང། དེ་ནས་རྒོད་པ་གཅིག་ང་རྒྱལ་གཅིག་མ་རིག་པ་རྣམས་སུ་ཡོད་པས། ཅིའི་ཕྱིར་དེ་དག་ལ་གོང་མའི་ཆ་དང་མཐུན་པ་ཞེས་བྱ་ཞེ་ན། ཁམས་གསུམ་གྱི་གོང་མ་གཟུགས་གཟུགས་མེད་ཀྱི་ཁམས་ཡིན་ལ། དེ་ཡི་ཆ་དང་མཐུན་པས་ན་དེ་སྐད་ཅེས་བྱའོ། ད་ལས་སླ་པོ་འདུག། ལྔ་པོ་དེ་ཁམས་གོང་མའི་ཆ་དང་མཐུན་པའི་རྒྱུ་མཚན་ཅི་ཡིན་ཞེ་ན་དེ་དག་གོང་མའི་ཆ་མཐུན་ཡིན་ཏེ་ལྔ་པོ་དེ་མ་སྤངས་པར་ཁམས་གོང་མ་ལས་འདའ་བར་མི་འགྱུར་བའི་ཕྱིར་རོ། ལགས་ན། ལྔ་པོ་དེ་མ་སྤངས་པ་ལ་ཁམས་གོང་མ་ལས་འདའ་ཐུབ་ཀྱི་མ་རེད། ད་གཟུགས་དང་གཟུགས་མེད་ལས་འདའ་བ་ལ་འདི་ཚོ་སྤངས་དགོས་རེད། ཟེར་བ་རེད། ད་རྩ་བ་ལྟ་དང། གོང་མའི་ཆ་དང་མཐུན་ལྔ་ཉིད། གཟུགས་དང་གཟུགས་མེད་ལས་སྐྱེས་པའི་འདོད་ཆགས་གཉིས་རྒོད་ང་རྒྱལ་རྨོངས། ང་ཚོ་རྗེ་བཙུན་པའི་རྟེན་འབྲེལ་འདི་ལ་གཉིས་དེ་ལ་ཉ་གི་གུ་ཉི་ད་ཉིད་བརྒྱབ་ཡོད་རེད། དེ་ནས་འདོད་ཆགས་གཉིས་ཁུ་ཡ་རྒོད་པ་ང་རྒྱལ་ཚིག་གི་རིག་མིག་གཅིག། སྙན། བདག་ཅག་ནོར་རེད་ག་ཟེར་ན། འདོད། འདོད་ཆགས་ཆེ་གཉིས་ལས་དེ་གཉིས་ཁུ་ཡ་དེ་རྩིས། དེ་ནས་རྒོད་པ་ང་རྒྱལ་ལྔ་ཆགས་འགྲོ་གི་འདུག་ཨ་ད། འདི་ལ་ན་གཟུགས་གཟུགས་མེད་ལ་གཉིས་ཡོད་མ་རེད་བ། ཨོ་ད་འདི་གི་འགྲིག་གོ་མ་རེད་ད་དོན་དག། གོང་མའི་ཆ་དང་མཐུན་རྣམ་ལྔ་ཉིད་གཟུགས་དང་གཟུགས་མེད་ལས་སྐྱེས་པའི་འདོད་ཆགས་གཉིས་རྒོད་ང་རྒྱལ་རྨོངས་རེད་ཨ་སོང། ཨོ་ད་འདི་གི་ག་རེད་སོང། གོང་མའི་ཆ་མཐུན་ལྔ་ད་གདངས་ཀྱིས་ང་ཚོ་བསྟན་བཅོས་ལ་འབྱུང་བའི་མིང་གི་རྣམ་གྲངས་ལ་ག་ཚོད་ཡོད། ཀུན་སྦྱོར་བཞི་འདི་ཤོག།

དེ་ནས་ང་ཚོ་ཀུན་དཀྲིས་དེ་ཚོ་ལས་སླ་བོ་ཡོད་རེད་དེ་ཀུན་དཀྲིས་སྒོ་ལེབ་ཚར་བ་དེ་ནས་མཛོད་གནས་གཉིས་པ་དང་དཀྲུག་གི་དཀྲུག་གི་རྩོད་པ་ཅིག་རྩོད་དང་དེར་དཔེ་བརྟན་པོ་ཡོད་རེད་དེ་བརྟན་པོ་ཆགས་འགྲོ་གི་རེད། ད་ཕྱིང་བ། ད་གཉིས་པ་འཆིང་བ་ནི་དེ་ལ་གསུམ་ཡོད་དེ་འདོད་ཆགས་ཞེ་སྡང་གཏི་མུག་གི་འཆིང་བ་གསུམ་ཡོད་པས། དེ་དག་གང་གི་དབང་གིས་འཆིང་ཞེ་ན། ཚོར་བ་བདེ་བའི་དབང་གིས་མ་ཚོར་བའི་དབང་གིས་འཆིང་བ་ཡིན་ལ་དེ་ལ་གསུམ་ཡོད་དེ་ཚོར་བ་བདེ་བ་ལས་འདོད་ཆགས། སྡུག་བསྔལ་ལས་ཞེ་སྡང་བཏང་སྙོམས་ལས་གཏི་མུག་རྒྱས་པར་འགྱུར་བའི་ཕྱིར། ཚོར་བའི་དབང་གིས་འཆིང་བ་ང་ཚོ་བཅིངས་བསྡད་མཁན་དེ་ལ་གསུམ་ཡོད་རེད་ལ། འདོད་ཆགས་ཞེ་སྡང་གཏི་མུག་གསུམ། འདོད་ཆགས་ཞེ་སྡང་གཏི་མུག་གསུམ་ག་བ་ལ་བརྟེན་ནས་སྐྱེ་གི་རེད་ལབ་ན། ཚོར་བ་བདེ་བ་ལ་བརྟེན་ནས་འདོད་ཆགས་སྐྱེ། འདིས་ང་ཚོ་བཅིངས་བཞག་གི་ཡོད་རེད། སྡུག་བསྔལ་ལ་བརྟེན་ནས་ཞེ་སྡང་སྐྱེ་འདིའི་དབང་གིས་བཅིངས་ཀྱི་ཡོད་རེད་བཏང་སྙོམས་ལ་བརྟེན་ནས་གཏི་མུག་སྐྱེ་འདིའི་དབང་གིས་ང་ཚོ་བཅིངས་ཀྱི་ཡོད་རེད་འཆིང་བ་ཟེར་ན་ཧ་གོ་གི་རེད་བ་ད་འཁོར་བ་ལ་བཅིངས་པ་ལས་དེ་རེད་བ། བསྡམས་པ་རེད་བ་བསྡམས་པ་རེད་བ། ང་ཚོ་སྲིད་པ་འཁོར་ལོའི་ནང་ལོགས་ལ། ཀུན་འབྱུང་བདེན་པ་མཚོན་བྱེད་ལ་ཉོན་མོངས་ཀྱི་ཀུན་འབྱུང་བདེན་པ་མཚོན་བྱེད་ལ་བྱ་སྦྲུལ་ཕག་གསུམ་ཡོད་བ། འོ་ད་བྱ་འདི་ག་རེ་མཚོན་པ་རེད། སྦྲུལ་འདི་གིས། ཕག་པ་འདི་གིས། གཏི་མུག་མཚོན་གོ་རེད། བྱ་འདི་ག་རེ་རེད། ཨོ། ཨང་གུ་ཕུག་རོན་ལབ་འདི་རེད་བ། ཨོ། འདི་ཨང་གུ་རེད། ཕུག་རོན་ཟེར་ཨང་གུ་ལབ་འདི་རེད་བ། ཨོ་ཁོ་རེད། ད། འབྲི་དུས་སྒང་ལ། ཕག་པའི་ཁ་ནས་བྱ་དང། སྦྲུལ་གཉིས་ཀ་འདོན་པར་འབྲི་དགོས་རེད་མ་གཏོགས་མི་འགའ་ཞིག་གིས། བྱ་འདི་གིས་སྦྲུལ་གྱི་གཞུག་གུ་ལ་འཇུ། སྦྲུལ་འདི་གིས་ཕག་པའི་གཞུག་གུ་ལ་འཇུ། གཞུག་གུ། ཕག་པ་འདི་གཅིག་གིས་གཅིག་གི། གཞུག་གུ། སོ་རྒྱབ་པ་འདྲ་བོ་འབྲི་གི་འདུག་ཨ། ཨོ་ད་དེ་དཔེ་ནོར་གྱི་ཡོད་རེད་བ་སེལ་རྒྱལ་བ་ནུབ་བར་གང་ཟེར་ན་འཁོར་བའི་རྩ་བ་གཏི་མུག་མ་རིག་པ་ཡིན་ཙང་མ་རིག་པ་ཕག་པའི་ཁ་ནས་གཉིས་ཀ་འདོན་པ་འབྲི་དགོས་ཡོད་རེད་བ། ཨོ་དེ་རེད་ད་ཚོར་བའི་དབང་གིས་འཆིང་བ་གསུམ་རེད་སོང་ཨ། ཨོ་དེ་རེད་ད་འཆིང་བ་གསུམ་ཞོག་ལབ་ན། གཏི་མུག་ཡང་ན་ཡག་ཤོས་ལབ་ན་ར། ཆགས་སྡང་རྨོངས་གསུམ་འདི་ཆོས་ཅན་ལབ་ན་ཤོར་དཀའ་རེད་འདོད་ཆགས་ཞེ་སྡང་གཏི་མུག་གསུམ་འདི་ཆོས་ཅན་ལབ་ན་རྩ་འང་ཡོད་རེད་ད་ཡིན་ན་ཡང། འདོད་ཆགས་ཞེ་སྡང་གཏི་མུག་སྐྱེ་ས་དེ་བདེ་བ་ལ་བརྟེན་ནས་འདོད་ཆགས། སྡུག་བསྔལ་ལ་བརྟེན་ནས་ཞེ་སྡང། བཏང་སྙོམས་ལ་བརྟེན་ནས་གཏི་མུག་སྐྱེ་གི་རེད་ལབ་ཆོག་ར།

ད། རྣམ་འགྲེལ་ལེའུ་གཉིས་པའི་ནང་ལ་སྐྱེས་བུ་ཕ་རོལ་པོ་དེ་ཆོས་ཅན་ཞེ་སྡང་དང་བཅས་ཏེ། ལུས་རྒུད། དབང་པོ་མི་གསལ་བའི་ཕྱིར་ལ་སྦྱོར་ལྟ། གཟུགས་པོ་རྒན་གོག་ཆགས། གཟུགས་པོ་རྒན་གོག་ཆགས་མིག་གིས་མ་མཐོང་ཨ་མཆོག་གིས་མ་གོ་ག་ལ་པད། དེ་ནས་མིག་གིས་ཤ་ར་མ་མཐོང་ཨ་མཆོག་གིས་མ་གོ། དེ་ནས་གཟུགས་པོ་མ་འཁྱོག་ག་ལ་དེ་ནས་སྡུག་བསྔལ་ལས་དེ་ནས་ཁོང་ཁྲོ་ལངས་ཡོང་གོ་དང་མི་རྒན་གོག་མང་པོ་ཁོང་ཁྲོ་ཡོད་ལྟ་དང་ཁྱོད་ལ།

ཚོགས་མི་དེ་ལ་རྣམ་དཔྱོད་ཀྱི་ཤེས་རབ་མེད་ཤེའུ་ཅིག་དེ་ནས་ཚོར་བ་བདེ་སྡུག་གང་ཡང་མེད་པ་བྱས་ནས་ཁོ་རེའི་བཏང་སྙོམས་འདྲ་བོ་བསྡད་ན། ཡུལ་གྱི་གནས་ལུགས་འདི་རྨོངས་བསྡད་ཀྱིན་ཡོང་གི་རེད། ད་ཡུལ་གནས་ཚུལ་བ་ལས་ཡིན་ན་བ་ལས་བཟོ་སྟངས་འདྲ་བོ་ཅིག་ཤེས་ཀྱིན་ཡོད་ན།

ཚོར་བ་ཞིག་ཡོད་མ་རེད་ད་ཇ་འབོ་ན་ཚོར་བ་ཡོད་མ་རེད་ཆུ་འབོ་ན་ཚོར་བ་འོ་མ་འཁོལ་ན་ཚོར་བ་ཡོད་མ་མགོ་གོ་འདི་རྨོངས་བསྡད་རེད་ད་ཡག་སྡུག་ཧ་གོ་ཐུག་གམ། ང་འདི་འདྲ་བོར་ཚོར་གྱི་ཡོད་དེ་ཀུ་ཅོ་སུ་འདྲ་བོ་ཚོར་གྱི་ཡོད་དེ། ཡོད་རེད་ད་ད་མི་སྤུ་བོ་མང་པོ་ཡོད་རེད་དེ་འདྲ་ཡོད་རེད་ད་ཁ་ཆེ་བོ་འདི་རེད་འོ་ད་འདི་ལ་དེ་ནས་ཚོར་བའི་དབང་གིས་འཆིང་བ་གསུམ་ལ། ད་ཉེ་ཉོན། ད་ཉེ་ཉོན་ཟེར་ན་འདི་རེད། ད་རོ། ཉེ་ཉོན་ལ་དུ་ཡིན་རྒྱུ་བྱས་ན་ད་ཉེ་ཉོན་ལ་ནོ། རྩ་བའི་ཉོན་མོངས་དང་ཉེ་བའི་ཀུན་དཀྲིས་འདི་ཚོ་རེད། ཉེ་ཉོན་ཉི་ཤུ་ཟེར་ཡོད་པ། ད་ཁོ་ཞིག་བ་ད། གསུམ་པ། ཉེ་ཉོན་ལ་དུ་རྩ་བའི་ཉོན་མོངས་མ་རེད་བ་རྩ་བའི་ཉོན་མོངས་ལ་ཉེ་བས་ན་དཔེར་ན་ང་རང་ཚོ་ལ་རྩ་ཉོན་དྲུག་ཡོད་རེད་བ། ད་རྩ་ཉོན་དྲུག་ལ་འདུག་གང་ལ་འདོད་ཆགས་དང་ཉེ་བ། ཉེ་ཉོན་ཉི་ཤུ་ཡོད་ན་འདོད་ཆགས་དང་ཉེ་བ་ག་ཚོད་ཡོད་ཁོང་ཁྲོ་དང་ཉེ་བ་ག་ཚོད་ཡོད་གཏི་མུག་དང་ཉེ་བ་ག་ཚོད་ཨོ་འདི་འདྲའི་དབྱེ་བ་ཕྱེ་ཡ་ཡོད་རེད། ད་ཉེ་ཉོན་འདི་ཡིན་ད། རྩ་བའི་ཉོན་མོངས་པ་དེ་ལས་གཞན་པའི་ཉོན་མོངས་པ་ཅན་སེམས་བྱུང་འདུ་བྱེད་ཀྱི་ཕུང་པོས་བསྡུས་པ་ཞེས་བྱ་བ་གང་ཡིན་པའི་སེམས་པ་སོགས་དེ་ཡང་ཆོས་ཅན་ཉེ་བའི་ཉོན་མོངས་པ་ཡིན་ཏེ། སེམས་ཉེ་བར་སེམས་ཉེ་བར་ཉོན་མོངས་པ་བྱེད་པའི་ཕྱིར། ད་རྩ་བའི་ཉོན་མོངས་པ་དེ་ལས་གཞན་པའི་ཉོན་མོངས་པ་ཅན་སེམས་བྱུང་འདུ་བྱེད་ཀྱི་ཕུང་པོས་བསྡུས་པ་ལ་དུ་ད་ཕྲག་དོག་དང། ཕྲག་དོག་དང་སེར་སྣ་དང་ང་རྒྱལ་དང་འགྱོད་པ་དང་རྨུགས་པ་ལ་སོགས་པ་ཁོ་ཚོ་ལ་བར་ད། སེམས་བྱུང་འདུ་བྱེད་ཀྱི་ཕུང་པོ་རེད་དེ་བར་ད། ཨོ། སེམས་བྱུང་འདུ་བྱེད་ད་ཕེབས། རོ། ཁྱོད་རང་སེམས་བྱུང་ཡིན་གྱི་འདུ་བྱེད་ཀྱི

སེམས། ཁོ། ཚོར་བ་ལོགས་སུ་དྲངས་ཤག་དེ་ལས་གཞན་པའི་སེམས་བྱུང་ཡོངས་རྫོགས། འདུ་བྱེད་ཀྱི་ཕུང་པོའི་ནང་འདུས་འགྲོ་གི་ཡོད། མཁྱེན་སོང་ཨ། ཨོ་དེ་རེད། ད། ད་ལྟ་ང་ཚོ་འདི་བྱེད་ཡོད་བ་ད། ངས་ཁ་བཏུད་ན་འདི་ལབ་གི་ཡོད་ད། འདི་ཚང་མ། ངས་ད་ལྟ་འདི། ཨི་ཏ་ལི་དབྱིན་ཇིའི་སྦྱོར་འཁོད་ལབ་གི་རེད་ད། ཚན་རིག། ཚན་རིག། ད་ང་ཚོ་ད་ཚན་རིག་སློབ་སྦྱོང་ཤུགས་ཆེན་པོ་བྱེད་དགོས་བ་མ་རེད་བ་ད་ཚན་རིག་སློབ་སྦྱོང་བྱེད་མཁན་ཅིག་ཡིན་ན།

ཉེ་བའི་ཉོན་མོངས་འདི་ཚོ་རྩ་ཉོན་མ་རེད་རྩ་ཉོན་དང་ཉེ་བ་རེད་མ་གཏོགས་ཉོན་མོངས་གང་ཞིག་རྩ་ཉོན་དང་ཉེ་བ་ཡིན་ཙང་ཉེ་བའི་ཉོན་མོངས་ལབ་གི་ཡོད་རེད་ཟེར་བ། འགྲིག་གི་འདུག་ཨ། ད་ཉོན་མོངས་ལས་གཞན་ཉོན་མོངས་ཅན་སེམས་བྱུང་འདུ་བྱེད་ཕུང་པོ་ཞེས་ཕུང་ཞེས་པ་གང་དེའང་ཉེ་བའི་ཉོན་མོངས་ཏེ་དེ་དག་ཉོན་མོངས་ཞེས་མི་བྱ། གང་དེའང་ཉེ་བའི་ཉོན་མོངས་ཏེ་ལབ་ན་དེ་དག་ཉེ་བའི་ཉོན་མོངས་ཡིན་ཏེ་རྩ་བའི་ཉོན་མོངས་པ་དེ་དང་ཉེ་ཞིང་ཉོན་མོངས་ཅན་ཡིན་ཙང། ཉེ་བའི་ཉོན་མོངས་ལགས་ཏེ་རྩ་བའི་ཉོན་མོངས་མ་རེད་ཟེར་བ་ལྟ་ད། འདི་འདི། འགྲེལ་བཤད་དེ་སྒྲ་བཤད་དེ་རྒྱབ་རེད་མ་གཏོགས། ཉེ་བའི་ཉོན་མོངས་གྲངས་ཀ་བརྩི་ཡོད་མ་རེད། ལགས་སོ། ཉེ་ཉོན་ཉི་ཤུ་འདི་ད་ང་རང་ཚོ་གིས་བཟོས་ནས་རྟགས་འདི་དང་འདི་སྤྲུལ་སྐུར་དང་མི་འདི་ཚོ་གིས།

ད་ཉེ་བའི་ཉོན་མོངས་འདིར་ད་དངོས་གནས་རེད་ད། དང་པོ་ཀུན་དཀྲིས་རྣམ་པ་བརྒྱད་ཡོད་དེ་ད་ཀུན་དཀྲིས་བརྒྱད་རེད། ཚུལ་ཁྲིམས་ཀྱི་མི་མཐུན་ཕྱོགས་ངོ་ཚ་ཤེས་པ་དང། འོ་མ་རེད་ངོ་ཚ་མེད་པ་དང་ཁྲེལ་མེད་པ། གཞན་ལ་ཕན་འདོགས་ཀྱི་མི་མཐུན་ཕྱོགས་ཕྲག་དོག་དང་སེར་སྣ། ཤེས་རབ་ཀྱི་མི་མཐུན་ཕྱོགས་རྒོད་པ་དང་འགྱོད་པ། ཏིང་ངེ་འཛིན་གྱི་མི་མཐུན་ཕྱོགས་གཉིད་དང་རྨུགས་པ་གཉིས་སུ་ཡོད་པའི་ཕྱིར་བརྒྱད་རེད་སོང་ཨ། ཚུལ་ཁྲིམས་ཀྱི་མི་མཐུན་ཕྱོགས་ངོ་ཚ་མེད་པ་དང་ཁྲེལ་མེད་པ་གཉིས། གཞན་ལ་ཕན་འདོགས་ཀྱི་མི་མཐུན་ཕྱོགས་ཕྲག་དོག་དང་སེར་སྣ་གཉིས། ཤེས་རབ་ཀྱི་མི་མཐུན་ཕྱོགས་རྒོད་པ་འགྱོད་པ་གཉིས། ཏིང་ངེ་འཛིན་གྱི་མི་མཐུན་ཕྱོགས། དེ་ནས་གཉིད་དང་རྨུགས་པ་གཉིས་ཏེ་བརྒྱད་ཡོད་པའི་ཕྱིར། ད་འདི་ག་ལ་ཁྲོ་བ་དང་འཆབ་པ་ཡོད། བྱེ་བྲག་སྨྲ་བ་ལྟར་ན་དེ་དག་གི་རྗེས་སུ་ཁྲོ་བ་དང་འཆབ་པ་གཉིས་འཆབ་པ་བསྣན་པས་བཅུ་ཡོད་ཅེས་ཟེར་རོ། ད་བཅུ་ཡོད་རེད་ད་ག་འདི་ཀུན་དཀྲིས་བཅུ་རེད་ད་དང་པོ་ཀུན་དཀྲིས་བཅུ་ཨ། ཀུན་དཀྲིས་བཅུ་རེད་ཨ་སོང། འོ་དེ་རེད་ད་ཀུན་དཀྲིས་བཅུ་ཡོད་ཟེར་འོ་དེ་དང་པོ་དེ་ཞུ་བ་ཀུན་དཀྲིས་བཅུ་དེ་རེད་ཨ། ཀུན་དཀྲི་ཆུ་ཡོད། བྱེ་བྲག་འོ་དེ་བཅུ་པོ་དེ་དག་ལས་སེམས་བྱུང་འདུ་བྱེད་ཀྱི་ཕུང་པོས་བསྡུས་པ་ཞེས་བྱ་བའི་ཉོན་མོངས་པ་ཡིན་ན་ལབ་ན། སེམས་བྱུང་འདུ་བྱེད་ཀྱི་ཕུང་པོས་བསྡུས་པའི་ཉེ་བའི་ཉོན་མོངས་པ་རེད་པ་ཨ་ཟེར་བར་གོ། ཉེ་ཉོན་རེད་པ་ཨ། ད་འདི་རྙེད་བྱུང་སྐུ་མཁྱེན་རྙེད་བྱུང་ད་འདི་ཡིན་ཅིག་མིན་ཅིག་ཁྱོད་རང་ཚོ་ལ་འདི་མ་རྙེད་ན་ང་ཚོར་བྲོ་བ་ཞེས་པ་ཡོད་མ་རེད་ལ། ཉེ་བའི་ཉོ། ཉེ་བའི་ཉོན་མོངས་པ་ཡིན་ན་རྩ་ཉོན་གང་དང་ཉེ་བ་རེད་ཟེར་བ་དེ་སང་ཉིན་ནས་མི་ལ་འགྲེལ་པ་རྒྱག་དུས། བསྡུས་གྲྭ་ལ་ཕྲུ་གུ་འདི་ཚོ་ལ་རྩ་ཉོན་བློ་རིག་གི་ནང་ལ་རྩ་ཉོན་དང་ཉེ་ཉོན་འགྲེལ་པ་རྒྱབ་ལབ་ན་རྩ་ཉོན་ཡིན་ན་ད་ཉེ་བའི་ཉོན་མོངས་ཉི་ཤུ་ཡིན་ན་ཉེ་ཉོན་ཟེར་ན་ག་རེ་ཟེར་བ་ལབ་ན་རྩ་བའི་ཉོན་མོངས་པ་དེ་དང་ཉེ་བ་ཡིན་ཙང་ཉེ་ཉོན་ལབ་གི་རེད་ལབ་གི་རེད་བ། ངས། འོ་ན་སུ་སུ་དང་ཉེ་བ་རེད་ཅིག་ལབ་དང་ལབ་གི་རེད་བ། ད་འདི་ན་ཡོར་འདེགས། དེ་དག་རྩ་ཉོན་གང་དང་ཉེ་བ་ཡིན་ཞེ་ན། ད་ཉེ་སྟངས་དེ་ཤེས་ཡོད་དགོས་དང། ངོ་ཚ་མེད་པ་དང་རྒོད་པ་དང་སེར་སྣ་འདོད་ཆགས་དང་ཉེ་བ་ཡིན་ཏེ། དོ། ངོ་ཚ་མེད་པ། དགོས་པ། སེར་སྣ་དེ་འདོད་ཆགས་དང་ཉེ་བ་ཡིན་ཏེ་དེས་ཀུན་ནས་བསླངས་པའི་ཕྱིར། ད་ཁྱབ་པ། ཁྱབ་པ་དེ་ལ་མང་པོ་ཡོད་དེ། དཔེར་ན་ངོ་ཚ་མེད་པ་ལབ་ན། ངོ་ཚ་མེད་པ་ལབ་ན་རོ་རང་རང་རྒྱུ་མཚན་དུ་བྱས་པའི་སྒོ་ནས་སྡིག་པ་ལ་མ་འཛེམ་པ་དེ། ངོ་ཚ་མེད་སྐྱོ་དཔེ་ལྟ། ཁོ་རང་ལས་ཀ་སྡུག་ཅག་ཅིག་ལ་ཆགས་རྗེས་ད་དཔེར་ན། ལས་ཀ་སྡུག་ཅག་ཅིག་ལ་ཆགས་ཀྱི་ཡོད་ན་དཔེ་ལྟ་ངོ་ཚ་ཁྲེལ་མེད་ཀྱི་ཐོག་ནས་ལས་ཀ་སྡུག་ཅག་བྱེད་ཀྱི་རེད་བ། འོ་དེ་རེད་ད། རྒོད་པ་ཟེར་ན་དཔེ་ལྟ་རྣམ་གཡེང་འདྲ་བོ་དེ་རེད་སེམས་ཕྱི་རོལ་དུ་གཡེང་བ་དེ་ཆགས་པས་ཀུན་ནས་སོ་སོ་དཔེར་ན་དཔེ་འཁྱམ་ཡག་འདྲ་བོ་དེ་ལ་དགའ་བོ་སྐྱེས་པ་དང་ལྟ་ཅིག་ཅིག་ཅིག་སོ་སོ་ལ་ཆགས་པ་སྐྱེ་སྲིད་ཀྱི་ཡུལ་ཚང་མ་དྲན་བསྡད་ཡ་དེ་རེད་བ།

ཁ་ཤས་ནི། འཆབ་ན་ཉེས་པ་ཡོད་མེད་ཧ་མ་གོ་བའི་རྐྱེན་གྱིས་སྦས་དེ་ཡ་བྱེད་ཡོད་རེད་བ། འོ་དེ། འཆབ་པ་ལ་ཁ་ཅིག་འདོད་ཆགས་ཀྱིས་ཀུན་ནས་བསླངས་པས་འདོད་ཆགས་དང་ཉེ་ཞེས་ཟེར་ཁ་ཅིག་གཏི་མུག་གིས་ཀུན་ནས་བསླངས་པས་གཏི་མུག་དང་ཉེ་ཞེས་ཟེར་ཁ་ཅིག་མ་རིག་པ་དང་འདོད་ཆགས་གཉིས་ཀས་ཀུན་ནས་བསླངས་པས་གཉིས་ཀ་དང་ཉེ་ཞེས་རྩོད་དོ། འཆབ་པ་རྩོད་དོ་ཟེར་དེར་ད་རྩོད་དོ་ཟེར་ཏེ། ཡ་ད་ངོ་ཚ་མེད་པ་དང་ངོ་ཚ་མེད་པ་དང་དགོས་པ་དང་སེར་སྣ་གསུམ་པོ་དེ་འདོད་ཆགས་དང་ཉེ་བ་ཡིན་ཕྱིར། རེད་ཟེར་བ། ད་རྨུགས་པ་དང་གཉིད་དང་ཁྲེལ་མེད་མ་རིག་པ་དང་ཉེ་བ་ཡིན། རྨུགས་པ། གཉིད་ཁུག་ཡ། ཁྲེལ་མེད་པ་མ་རིག་པ་ལ་ཉེ་བ་ཡིན། ཁྲེལ་མེད་པ་དོགས་པ་ཏོག་ཙ་འདུག་བ། ཡིན་ན་ཡང།

དེ་ནས་སྡིག་པ་ལ་འཛེམ་ཡ་དེ་ཡོང་གི་རེད་བ། བླ་མས་ལབ་ན་གཞན་རྒྱུ་མཚན་དུ་བྱས་པའི་སྒོ་ནས། བླ་མས་ལབ་ན་ལབ་དགེ་རྒན་གྱིས་ལབ་ན་ལབ་སློབ་དཔོན་གྱིས་ལབ་ན་ལབ་ག་རེ་ཧ་གོ་ན་གོ་དེ་འདྲ་བྱས་ཁྲེལ་མེད་བྱེད་ཡོད་རེད་བ། ཁྲེལ་མེད་བྱེད་དགོས་པ་དེ་ཁོ་སྡིག་པའི་འབྲས་བུ་ཧ་མ་གོ་བའི་རྟགས་རེད། ད་དེ་ཡོང་གི་རེད་བ་ད་དེ་ཡོང་གི་རེད་བ་དཔེར་ན་ལབ་ན་ད་བླ་མའི་བཀའ་ལ་མ་རྩིས་ཨོ་ད་ཁྱེད་རང་བླ་མ་གཅིག་བསྟེན་ཚར་བའི་རྗེས་ལ་བླ་མའི་བཀའ་དེ་ལ་མ་རྩིས་ན་ནི་སྡིག་པ་ཆེན་པོ་ཡོད་རེད་ད་སྡིག་པ་དེའི་འབྲས་བུ་སྡུག་ཆ་གཅིག་རེད་ལབ་པ་ཡིན་ན།

འདུག་ཨ་ཁོ་ཚང་མ་ག་འབྲེལ་བ་ཞེ་བོ་ཡོད་རེད་ད་ཉོན་མོངས་འདི་ཚོ་བསྒྲིགས་འདི་ལ་འདི་རེད་ད་གང་ཅན་འདི་རེད་ཁྲེལ་མེད་དོ། དེ་ནས་དེས་ཀུན་ནས་བསླངས་པའི་ཕྱིར་རོ་འགྱོད་པ་ཐེ་ཚོམ་དང་ཉེ་བ་ཡིན་ཏེ་དེ་ལས་བྱུང་བའི་ཕྱིར་རོ་ལབ་ན་འགྱོད་པ་འདི་ཐེ་ཚོམ་དང་ཉེ་བ་རེད་ཟེར་བ་འོ་དཔེར་ན་ལབ་ན་དེ་རིང་ཆོས་རྭ་ལ་མ་འགྲོ། ཆོས་རྭ་ལ་མ་འགྲོ་འདུག་ག་ལ། ཨོ། ད་དེ་རིང་ཆོས་རྭ་ལ་རྩོད་པ་ཡག་པོ། ཕལ་ཆེར་དཀོན་མཆོག་ཚོས་དེ་རིང་དབུ་མ་རིང་སོང་རྩོད་པ་བྱས་མེད་འགྲོ་དྲན་པའི་དོགས་པ་ཟ་ན་དེ་ནས་འགྱོད་པ་དེ་སྐྱེ་གི་རེད་བ། མ་འདུག་མ་འདུག་མ་འདུག་འགྱོད་པ་དེ་ཐེ་ཚོམ་ལ་བརྟེན་ནས་སྐྱེ་ན་འགྲིག་གི་ཡོད་རེད་ད་དོན་དག་སྐྱེ་ན་འགྲིག་གི་ཡོད་རེད་མ་གཏོགས་དཔེར་ན་རྒྱུ། རེད་བ། དཔེར་ན་དཔེར་ན་ལ་རེད་བ། འགྱོད་པ་ཟེར་དེ་གར་སྐྱེ་བ་ཟེར་ན། འགྱོད་པ་ལ་གཉིས་ཡོང་གི་རེད་དངོས་གནས་བྱས་ན། དཔེར་ན་ཡིད་མི་བདེ་གཉིས་འདུག་ཨ་ཡིད་མི་བདེ་ལ་དགེ་མི་དགེ་གཉིས་ཡོང་གི་ཡོད་བ། དགེ་བ་བྱས་པ་ལ་ཡིད་མི་བདེ་སྐྱེ་ན། མི་དགེ་བ། མི་དགེ་བ་བྱེད་པ་ལ་ཡིད་མི་བདེ་སྐྱེས་ན། དགེ་བ་རུ། ད་དགེ་བ་བྱེད་པ་ལ་འགྱོད་པ་སྐྱེས་ན་མི་དགེ་བ། མི་དགེ་བ་བྱེད་ལ་འགྱོད་པ་སྐྱེས་ན་དགེ་བ་རེད་བ་ད་གོ། འོ་ད་མི་གཅིག་གིས་ཅིག་དཔེར་ན། ལས་ཀ་སྡུག་ཅག་ཅིག་བྱེད། ལས་ཀ་སྡུག་ཅག་བྱེད་ན་དག་གིས་དཀོན་མཆོག་གསུམ་ཁྱོད་འདི་བྱས་ཡིན་པ་ཅིག་ལབ་ན་ད་ཉེས་པ་ཡོད་རེད་ལབ་འདུག་ད་ཁོ་ཉེས་པ་ཡོད་མེད་ཐེ་ཚོམ་ཟ་ན་ད་ཁོ་དོགས་པ་སྐྱེ་གི་རེད་བ་འགྱོད་པ་སྐྱེ་གི་རུ་བ། འོ་ད་གང་བྱས་འདི་འདྲ་ཡོད་ནི་འདྲི་བར་ད་དེ་ལས་བྱུང་བའི་ཕྱིར། ཁྲོ་བ་དང་ཕྲག་དོག་ཁོང་ཁྲོ་དང་ཉེ་བ་ཡིན་ཏེ་དེའི་རྒྱུ་ལས་བྱུང་བའི་ཕྱིར་རོ། ལབ་ན་པ་ཁྲོ་བ་དང་ཕྲག་དོག་དེ་ཁོང་ཁྲོ་ཡིན་པ་རེད་བ། ཁྲོ་བ་དང་ཕྲག་དོག་གཉིས་པོ་དེ་ཁོང་ཁྲོ་དང་ཉེ་བ་ཡིན་ཏེ་ཁོང་ཁྲོ་དེའི་རྒྱུ་ལས་བྱུང་བའི་ཕྱིར་རོ། ལབ་ན་སོ་སོ་གི་སོ་སོ་མ་དགའ་ས་གཅིག་ལ་ཡོན་ཏན་ཡག་པོ་བྱུང་ན་ཕྲག་དོག་མེ་འབར་གྱི་རེད་ད། སོ་སོ་དགའ་ས་དེ་ལ་བྱས་ན་ཕྲག་དོག་ཞེ་དྲག་སྐྱེ་གི་མ་རེད་ད་དྲང་པོ་བཤད་ན། དེ་ཡིན་ཙང་བྱམས་པ་ལབ་དགོས་རེད་བ་ང་ཚོ་སེམས་ཅན་ཐམས་ཅད་ལ་དམིགས་པའི་བྱམས་པ་བསྒོམས་ན། བྱམས་པ་བསྒོམས་ན་མི་དགེ་བ་བཅུ་དེ་རང་བཞིན་གྱིས་འགག་འགྲོ་གི་རེད་རྩ་བའི་ཉོན་མོངས་དྲུག་པོ་དེ་རང་བཞིན་གྱིས་འགག་འགྲོ་གི་རེད་ལ་བ་ད། སེམས་ཅན། སོ་སོ་གི་ཕ་མ་སྤུན་ཀྱག་ལ་ཕྲག་དོག་སྐྱེ་གི་མ་རེད། སོ་སོ་སོ་གི་ཕ་མ་སྤུན་ཀྱག་ལ་འདོད་ཆགས་སྐྱེ་གི་མ་རེད་ཞེ་སྡང་སྐྱེ་གི་མ་རེད་ང་རྒྱལ་སྐྱེ་གི་མ་རེད་ད་དགའ་གི་རེད་འདི་གང་བརྩེ་བ་ཆེན་པོ་ཡོད་ན་ཟིག་བ་ད་དགའ་ཤེས་ད་ཡོང་ཟེར་གི་རེད་བ།